དེ་ཡང་ཨོ་སི་ཀྲི་ལི་ཡའི་ནང་སྲིད་ལྷན་ཁང་གི་དྲ་ཚིགས་ལ་གཞིགས་ན། ད་ཆ་མི་སེར་སྙན་ཞུ་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་སྙན་ཞུ་ཐོག་མར་བརྒྱབ་པའི་ཉིན་ནས་མཐར་མི་སེར་བསྩལ་བའི་མཛད་སྒོ་བར་ལོ་གཅིག་དང་ཟླ་བ་བཅུ་གཅིག་འགོར་གྱི་ཡོད་འདུག་དེ་བཞིན་མི་སེར་སྙན་ཞུ་བརྒྱ་ཆ་དགུ་བཅུ་ཙམ་ཞིག་ལོ་གཉིས་དང་ཟླ་བ་གཅིག་འགོར་གྱི་ཡོད་པ་བཀོད་ཡོད་འདུག་དེ་ནི་ལོ་སྔོན་མ་ལས་གང་འཚམ་འཕར་ཡོད་པ་ཡིན་འདུག། ནང་སྲིད་ལྷན་ཁང་གི་མགྲིན་ཚབ་ཞིག་གིས SBS ལ་གསུང་འཕྲིན་ཞིག་གི་བརྒྱུད་འགྲེལ་བརྗོད་དེ་ལྟར་གནང་འདུག། ཏོག་དབྱིབས་ནད་རིམས་ཀྱི་རྐྱེན་པས་མི་དངོས་སུ་བཅར་དགོས་པའི་འཛོམས་དུས་ཆ་ཚང་ཕྱིར་འཐེན་བྱེད་དགོས་པ་བྱུང་ཡོད། དེར་བརྟེན་མི་སེར་ཡིག་རྒྱུགས་དང་བཅར་འདྲི་སོགས་གནས་སྐབས་རིང་བཀག་དགོས་བྱུང་ཡོད། གནས་སྟངས་དེའི་འོག་མི་སེར་སྙན་ཞུའི་བརྒྱུད་རིམ་ལ་བརྡབ་གསིག་བྱུང་ནས་འགོར་ཡུན་རིང་པོ་ཆགས་པ་རེད། འོན་ཀྱང་ང་ཚོས་གང་མགྱོགས་ཡིག་རྒྱུགས་དང་བཅར་འདྲི་མུ་མཐུད་བྱེད་ཐབས་འབད་བརྩོན་བྱེད་རྒྱུ་ཡིན་ལ་ང་ཚོས་མི་སེར་སྙན་ཞུ་གསར་པ་རྣམས་མུ་མཐུད་ལེན་བཞིན་ཡོད། འོན་ཀྱང། Migration Council Australia ཞེས་ཨོ་སི་ཀྲི་ལི་ཡའི་གཞིས་སྤོས་ལྷན་ཁང་གི་སྤྱི་ཁྱབ་འགན་འཛིན་ལྕམ Carla Wilshire ལགས་ཀྱིས། ཏོག་དབྱིབས་ནད་ཡམས་ཀྱི་འགོག་རྐྱེན་འཕྲད་པའི་དབང་དུ་བཏང་ན་ཡང་འགོར་ཡུན་ཧ་ཅང་རིང་བ་དེར་ངོས་ལེན་མེད་ཅེས་ཁོང་མོས་གསུངས་དོན། ཐོག་མར་མི་སེར་ཆགས་པར་སྙན་ཞུ་བརྒྱབ་གྲུབ་པ་ནས་བཟུང་འཆར་གཞི་དང་རེ་བ་མང་པོ་བཅངས་ཡོད། དེར་བརྟེན་ཁོ་ཚོའི་མི་སེར་སྙན་ཞུའི་བརྒྱུད་རིམ་དེ་ངེས་གཏན་ཅན་ཞིག་བཟོ་དགོས། དེ་བཞིན་ཁོང་མོས་ད་ལྟའི་གནས་སྟངས་ཛ་དྲག་འོག་མི་སེར་སྙན་ཞུའི་འགོར་ཡུན་དུས་ངེས་པར་དུ་ཉུང་དུ་གཏང་དགོས་ཞེས་ཡང་ཁོང་མོས་མུ་མཐུད་གསུངས་དོན། ལྷག་པར་དུ་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་རྐྱེན་པས་སེམས་འཚབ་དང་ཕུགས་བརྟན་མེད་པའི་ཚོར་བ་ཆེན་པོ་བྱུང་གི་ཡོད། དེའི་སྒང་ལ་གཞིས་སྤོ་བ་རྣམས་ལ་མི་སེར་ཆགས་པར་འགོར་ཡུན་ངེས་གཏན་ཞིག་མེད་པ་དང་དེའི་བརྒྱུད་རིམ་རྣམས་ཕྱི་གསལ་ནང་གསལ་མེད་པ་ཡིན་ན་ཁོང་རྣམས་ལ་དེ་བས་བློ་འཚབ་ཆེ་བ་འབྱུང་ངེས་རེད། དེ་བཞིན་མེལ་བྷོན་དུ་རྟེན་གཞི་ཡོད་པའི་གཞིས་སྤོ་བའི་གནད་དོན་ཐོག་ཕྱག་ལས་གནང་མཁན Kirk Yan ལགས་ཀྱང་ལྕམ Wilshire ལགས་དང་བསམ་པ་གཅིག་མཚུངས་ཡོད་འདུག་ཁོང་གིས་གསུངས་དོན། མི་སེར་སྙན་ཞུའི་བརྒྱུད་རིམ་དེ་ལོ་གཉིས་ལྷག་འགོར་དགོས་པའི་རྒྱུ་མཚན་ཡང་དག་ཞིག་ནང་སྲིད་ལྷན་ཁང་ལ་ཤོད་རྒྱུ་མེད། སྙན་ཞུའི་བརྒྱུད་རིམ་ནང་མི་སེར་ཡིག་རྒྱུགས་འཕྲོད་པ་དང་བདེ་སྲུང་ཆེད་དཔང་རྟགས་ཡིག་ཆ་ཚང་བ་ཡིན་ན

དྲ་ཐོག་བརྒྱུད་མི་སེར་བསྩལ་བའི་མཛད་སྒོ་ཚུགས་ནས་བཟུང་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་གཉིས་བར་ཁྱོན་བསྡོམས་མི་ཁྲི་གཅིག་དང་དྲུག་སྟོང་བརྒྱད་བརྒྱ་ལ་དྲ་ཐོག་བརྒྱུད་མི་སེར་ཐོབ་ཐང་བསྩལ་ཡོད་འདུག་ད་ལྟའི་ཆར་མི་སེར་སྙན་ཞུ་ཁྱོན་བསྡོམས་འབུམ་གཅིག་དང་སྟོང་ཕྲག་བཅོ་བརྒྱད་མ་ཟིན་ཙམ་ཞིག་ལྷག་ཡོད་འདུག་གྲངས་དེ་ནི་ལོ་སྔོན་མ་ལས་ལྡབ་ཀྱིས་ཉུང་བ་ཡིན་འདུག་འོན་ཀྱང་གཞིས་སྤོ་བའི་ལྷན་ཁང་གི་སྤྱི་ཁྱབ་འགན་འཛིན་ལྕམ་ཝིལ་ཤེར་ལགས་ཀྱིས། མི་སེར་སྙན་ཞུ་ལྷག་བའི་གྲངས་དེ་ད་དུང་ཧ་ཅང་མཐོ་པོ་རེད་ཅེས་ཁོང་མོས་གསུངས་དོན། ཏོག་དབྱིབས་ནད་ཡམས་ཁྱབ་པའི་གནས་སྟངས་འོག་མི་མང་པོ་ཞིག་རང་ཉིད་ཀྱི་ལུང་པར་བསྐྱོད་མི་ཐུབ་པ་དང་ནང་མི་སྤུན་མཆེད་ཐུག་མི་ཐུབ་པ་སོགས་ཀྱི་བློ་འཚབ་ཆེན་པོ་བྱུང་གི་ཡོད། དུས་ཚོད་དེ་འདྲ་ཞིག་གི་སྐབས་ཁོང་ཚོར་སེམས་གསོ་དང་སེམས་ཁམས་འཕྲོད་བསྟེན་ལེགས་པོ་ཡོང་ཆེད་མི་སེར་ཆགས་པའི་གནད་དོན་དེ་གལ་ཆེན་པོ་ཞིག་ཆགས་ཡོད།